བམ་པོ། འགྲེལ་ཆེན་གྱི་བམ་པོ་དེ་ལྔ་པ་ལས་ཉན་ཐོས་ཀྱི་སྡེ་སྣོད། ཉན་ཐོས་ཀྱི་སྡེ་སྣོད་ནང་ལས་རྣམ་པར་ཤེས་པ་ནི་དྲུག་ཁོ་ནའོ་ཞེས་འབྱུང་གི། བདུན་དང་བརྒྱད་ཅེས་པ་ནི་མ་བསྟན་ཏེ་དེ་ཉིད་ལས་བསྟན་པ་བཞིན་ནོ། འདིར་ཐེག་པ་ཆེན་པོའི་བསྟན་པ་དང་སྦྱར་ན། བཤད་པ་རྣམ་པ་གཉིས། རྣམ་པ་གཉིས་ཏེ། དེ་ལ་དང་པོ་ནི་སློབ་དཔོན་ཀླུ་སྒྲུབ་ལ་སོགས་པ་རྣམ་པར་ཤེས་པ་ནི་དྲུག་ཁོ་ནའོ་ཞེས་བཤད་དེ།

ད་ལྷོ་བའི་བློ་གྲོས་ལ་གཟུགས་བདེ་བའི་བློ་འཆི་བྲུལ་ཁོ་ན་ཞེས་པ་ནང་བཞིན་ལྷོ་བའི་ལས་བདེན་གྱི་རེ་བ་འོག་ཏུ་རྫོགས་ཡོད་དེ་ནི་ཨ་མ་སྙིང་པོ་རྩ་འགྲེལ་ཡང་དཀར་ཚགས་དེ་ནི་ག་རེ་རེད། བློ་འཆི་ཚུལ་བྲུལ་ལས་དེ་གཞན་གྱི་སྐད་ཅིག་ནོངས་པ་ཞེས་པ་ཚིག་གི་ཡི་ག་མ་རེད་ཟེར་བ་དེ་ནི་ཇི་ཡས་ཟེར་ཡ་དེ་དེ་ནི་ཇི་བ་མ་རེད་དེ་ད་དེ་བློ་འཆི་བྲུལ་ལས་མ་བསྡུས་པའི་བློ་ཞེས་ཟེར་བ་ཡི་བ་མ་རེད་ནོངས་ཁྱེད་མེ་ཏོག་ཏུ་མཚོན་པ་རེད། ད་སྙིང་པ་ཕོར་པ་གཞོན་པའི་འོས་གཞོན་གྱིས་ནི།

གཉིས་པ་ནི་སློབ་མའི་ཡོངས་རྟོགས་བདེན་པའི་རྣམ་པ་ངེས་པའི་རྫས་ཅེས་བྱ་བའི་སྟེ་སྤྱི་ལ་བརྟེན་ནས་རྣམ་པར་ཤེས་པ་དགུ་ཡི་བདེན་འཇོག་དེས། ད་དང་གལ་ཏེ་འཇོག་གི་འདི་ལ། ག་རེ། རྣོ་ཞིག་ཚུར་སྤྲོད་ག་ལ། ཅེས་འཇོག་གི་འདི་དེ་ནི་ག་རེ། རྣོ་ཞིག་ཚུར་བརྗེ་རེད་བ། རྣོ་ཞིག་ཚུར་བརྗེ་བདེ་བ་དེ་བཞིན།

ད་འདི་གི་ད་ལྟ་ལྷོ་ཡུལ་ཡུལ་ཚོ་དེ་བས་ཉོན་མོངས་པ་ཁོ་ནས་སྒྲིབ་པར་འདོད་དེ་ཆོས་ཀྱི་བདག་ཏུ་གྲུབ་པར་འཛིན་པ་ནི་མེད་དེ་ག་རེ། ངེས་པར་སངས་རྒྱས་སུ་མི་འགྱུར་བས། ངེས་པར་སངས་རྒྱས་སུ་མི་འགྱུར་བས། ཏཱ་ཁུ་རུ་ཏས། དགོས་མེད་དོ། ཆོས་ཀྱི་བདག་ཏུ་གྲུབ་པར་འཛིན་པའི་འདུན་པ་ཡིན་ན་ད་བར་གྱི་དེའི་ཆོས་ཀྱི་བདག་ཏུ་གྲུབ་པར་འཛིན་པའི་འདུན་པ་དེ་མ་སྤངས་བར་དེ་སྲིད་དུ་སངས་རྒྱས་པ་ཡོད་མ་རེད་བ། ད་ཁོ། དེ་འདྲ་བའི་ཤེས་པ་དེ་ཆགས་ཏེ་འགྲོ་ཡ་ཡོད་མ་རེད་བ། སངས་རྒྱས་ས་རུ་མ་གཏོགས།

སངས་རྒྱས་ས་མ་རེད། ཨོ། སངས་རྒྱས། སངས་རྒྱས་པ་མེད་པ་དང་ཞེས་པ་རེད། སྤྱིར་ཟེར་ན་དེ་ཆོས་ཀྱི་བདག་ཏུ་གྲུབ་པ་འདི་རིགས་སྒྲུབ་པ་སྟེ། ཡོད་ན་དེ་འདྲ་བའི་ངེས་པ་དེ་འདུག་གི་རེད། དེའི་ངེས་པ་དེ་ཡི་གེ་དག་ཕར་ཕྱིན་སངས་རྒྱས་ས་མ་ཟིན་འགྲོ་ལུགས་དུ་ཤེས་བར་བ། དེ་རོ་ལུས་དུ་སྟེ་དེ་མི་འདྲ་ཀྱི་ཤེས་པར་བྱ་བ། རོ་ལུས་དེ་འདྲ་བའི་དེ་ལ་མིན་ནི་ཆོས་ཀྱི་བདག་ཏུ་གྲུབ་པ་འདི་ནི་འཛིན་པ་ཤེས་པའི་ངེས་པ་དེ་ལུགས་བ་དེ་སངས་རྒྱས་ན་རོ། ཡིན་ན་ཉོན་ཡིད་དུ་ཚིམ་པ་དེ་བས་ཆོས་ཀྱི་བདག་འཛིན་ཡེ་ཟེར་བ་མ་རེད་ད།

རེ་བ། དེ་ནི་ཕྱིས་འཛིན་པ་ཡིན་གྱི་གུ་དོག་ལ་འདི་འཛིན་པ་ནི་མི་སྣང་ཞེས་གློ་བའི་བློ་གཏད་ཀྱི་རྒྱུད་ལ་བསྟན་ནས་དེ་སྐད་དུ་འཆད་དོ་གཟིགས་ལ། ད་ལྟའི་སྐུ་ནི་ཉིད་མངོན་པའི་སྐུ་ཇི་སྲིད་ཡལ་ཏེ་འཁོར་ལོ། དེའི་འཁོར་ལོ། ཉིད་མངོན་པའི་ང་རྒྱལ་རྣམ་པ་བཞི་དུ་ཚུད་དལ་དུ་འཇུག་གི་ཡལ་བ་ཡི་ཚེ་འཁོར་ག་རེ། སྐུ་ནི་ཉིད་མངོན་པའི་སྐུ་ཇི་སྲིད་ལ། ད་འཁོར། ང་རྒྱལ་གཉེན་པོ་ཇི་སྟེ་དུ་འཇུག་ཡི་ཆ་ནས་རེད་མ་གཏོགས་ཀྱི་གུ་དོག། གུ་དོག་ཏུ་བདག་གི་དོག་ཏུ་འདོད་པ་འཛིན་པའི་ཆ་ནས་བཤད་དགོས་ཡོད་མ་རེད། དེ་ཚེ་ཡོད་དོ། མ་དེ་ལྟར། ཁོ་ཀུན་ནས་ཉོན་མོངས་པའི་ཀུན་གཞི་ཟེར་གྱི། དེ་ནས་རྗེས་སུ་ཡོང་གི་ཟེར། དགུ་པ་དྲི་མ་མེད་པའི་རྣམ་པར་ཤེས་པ་སྟེ་ཟེར། ད་དེ་ཀུན་གཞི་རྣམ་པ་གསུམ་དེ་རེད་སོ། དགུ་པ་ནི་དྲི་མ་མེད་པའི་རྣམ་པར་ཤེས་པ་སྟེ་དེ་བཞིན་ཉིད་ཀྱི་བདག་ཉིད་དོ། དེ་བཞིན་ཉིད་ཀྱི་བདག་ཉིད་གཅིག་ལ། དེ་བཞིན་ཉིད་ཀྱི་བདག་ཉིད་གཅིག་ལ། དོན་གཉིས་དང་ལྡན་པས། ད་དྲི་མ་མེད་པའི་རྣམ་ཤེས་ཟེར་དེ། དྲི་མ་མེད་པའི་རྣམ་ཤེས་དེ་དེ་བཞིན་ཉིད་ཀྱི་བདག་ཉིད་གཅིག་ལ་དོན་གཉིས་དང་ལྡན་པས་དང་པོ་ནི་དམིགས་པར་བྱ་བའི་ཡུལ་ཏེ་དེ་བཞིན་ཉིད་དང་ཡང་དག་པའི་མཐའ་ཞེས་བྱ་བ་ལ་སོགས་པའོ། དེ། ཡང་དག་པའི་མཐའ། རོ། དེ་བཞིན་ཉིད་ལ་དམིགས་པར་བྱའི། གཉིས་པ་ནི་དམིགས་པར་བྱེད་པ་སྟེ་དེ་ནི་དྲི་མ་མེད་པའི་རྣམ་པར་ཤེས་པ་ཞེས་ཀྱང་བྱ། གཟོད་མ་ནས་རིག་པ་ཞེས་ཀྱང་བྱ་སྟེ་ཞིབ་ཏུ་རྣམ་པར་ཤེས་པ་དགུ་བསྟན་པ་དང་དེ་སྐྱེས་རྣམ་པར་ངེས་པའི་མཛོད་ཀྱི་ནང་ནས་རྣམ་པར་ཤེས་པ་དགུ་བསྟན་པའི་ལེའུ་ལས་འབྱུང་བ་བཞིན་ནོ་ཞེའོ། ད་རྣམ་པར་ངེས་པའི་མཛོད་ཟེར་ཡ་དེའི་ནང་ལོགས་ལ་ནི་ད་ལྟ་དྲི་མ་མེད་པའི་རྣམ་ཤེས་ཟེར། དེ་གཟོད་མ་ནས་རིག་པ་ཞེས་བརྗོད་བྱ་གི་རེས་གོ། དེ་གཟོད་མ་ནས་ཟེར་ན། གདོད་མ་ནས། གཟོད་མ་ནས་རིག་པ་ཞེས་བརྗོད་བྱ་སྟེ་གཞི་དུ་དེ་ནི་ག་རེ།

དེ་ནི། ཟག་པ་མེད་པ་སེར་སྣ་འདུལ། དྲི་མ་མེད་པའི་ནོངས་པ་ཞི་བ། གཟེར་མ་ནི་རིག་པ་བཞིན་དུ་ཤར་དེའི་ཟས། འོ་ན་སྨིན་བྱ་དེ་བཞིན་ཉིད་ལ་དམིགས་པ། སྨིན་བྱེད་དྲི་མ་མེད་པའི་ནོངས་པ་ཞི་བ། འོ་དེ་འདི་བཞིན་རེད། དེ་ག་དྲི་མ་མེད་པའི་ནོངས་ཞི་ཟས་ཅི་བྱུང་ཡིན་མདོག། ད་དེ་ཨུ་དེ་ག་རེད། སེམས་དཔའ་ནི་ལྷོ་བའི་ཚེ་འཛིན་པ།

ད་ལེ་བ་སོ་དེ་རེད་སོ་ཡ། ལེ་བ་སོ་དེ་ག་རེད། ཨ། ད་ལྟ་དེ་ཟེར་གི་འདྲ། དེ་ལྟར་ལེ་བ་སོའི་རྐྱེན་ནི་བའི་ཚོགས་དྲུག་ནི་ཝེན་ཚེག་གི་རྗེས་སུ་འགྲོ་ཞེས། སློབ་དཔོན་ལེགས་ལྡན་འབྱེད་ཀྱི་བཞེད་པ་བཀོད་པ་ན་ད་ལྟ་བོད་དུ་འགྱུར་བའི་དབུ་མ་སྙིང་པོའི་ནང་སྐད་ཆ་དེ་ལྟར་བཀོད་པ་མི་སྣང་ལ། ལེའུའི་མིང་འདོགས་རྒྱུ་དེ་འདྲ་མི་འདུག་གོ། ད་ལྟ་འདི། སྐད་ཆ། ཝེན་ཚེག་གི་འགྲེལ་པ་སྐྱེས། དེ་ནས་ག་རེ།